ཤོག། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉོན་མོངས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་དུ་གདོང་ནས་བཟློག་པར་ཤོག། ད། ཉོན་མོངས་ཟེར་ཡ་དེ། ང་རང་ཚོ་ཐོག་མ་མེད་པ་ནས་གོམས་བྱས། ཁོས་ནི། རྐྱེན་ཕྲན་བུ་ཅིག་ལས་ལམ་སང་ཕ་གི་ཆགས་སྡང་གི་བློ་སྐྱེ་བདེ་བ་ཅིག་ཡོང་གི་ཡོད་རེད། བྱས་འདི་འདྲ་ཡིན་དུས་ཙང་ནས། ད། དུས་རྒྱུན་དུ། སེམས་ལ་དུ་བྱ་ར་བྱས་ནས།

ཆགས་འགྲོ་བ་ཞིག་ལ་བྱ། དེ་འདྲ་ཡིན་དུས། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉོན་མོངས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་དུ་གདོང་ནས་བཟློག་པར་ཤོག། ཡང་ང་རང་ཚོའི་གསང་སྔགས་ཀྱི་གཞུང་དེ་འདྲ་ལས་ཡང་ཅིག་ཞེ་སྡང་ལམ་བྱེད་ཟེར་ཡ་འདྲ་པོ་འདོད་ཆགས་ལམ་བྱེད་ཟེར་ཡ་འདྲ་པོ་དེ་འདྲ་ཨེ་ནི་ཡོང་གི་ཡོད་རེད། ད་དེ་ཚོའི་གྲས་དེ་ཡང་ཕ་གི། སངས་རྒྱས་བཅོམ་ལྡན་འདས་ཀྱིས་བསྟན་པ་སྤྱི་ཡི་རྣམ་གཞག་འདི་ཡི་གོ་བ་ཡག་པོ་ཆགས་པའི་ཐོག་ནས་ཨེ་ནི་ཁོ་རང་དམིགས་བསལ་གྱི་ད་གསང་སྔགས་ཀྱི་ཅིག་གི་འདོད་ཡོན་ལམ་དུ་བྱེད་ཟེར་ཡ་དེ་ཚོའི་གྲས་འདི་ཨེ་ནི། ལུས་ཀྱི་ཨེ་ནི་རྩ་རླུང་ཐིག་ལེ་ལ་ཡང་ཅིག་གི་རྒྱུ་བ་གཏོང་ཡག་ཅིག

ཆོས་སྐྱོང་གི་བསྟོད་ར་ལ་ཡང་ཆགས་སྡང་དེ་ལེགས་འདུག་ཨ་མཆོག་ག་དེ་རང་ཕྱོགས་སྐྱོང། གཞན་ཕྱོགས་སུན་འབྱིན་པ་དེ་ནི་ཆོས་སྐྱོང་གི་བསྟོད་པ་རེད་དེ་འདྲ་བཤད་ཤག་དེ་ང་རྣ་བར་འགྲོ་གི་མི་འདུག་ཆགས་སྡང་བྱས་ནས་རང་ཕྱོགས་སྐྱོང། གཞན་ཕྱོགས་སུན་འབྱིན་ཡ་དེ་དེ་ནི་ང་རང་ཚང་མ་ལ་ཡོད་ད་ཡོད་རེད། དེ་ནི་ང་རང་ཚོའི་གཤིས་ཀ་རུ་དེ་ཆོས་སྐྱོང་ཚོ་ལ་ཕར་བཅུག་བྱས། ཁྱོད་ནི་རང་ཕྱོགས་ལེགས་སྐྱོབ་ཅིང་གཞན་ཕྱོགས་རྣམ་པར་སུན་འབྱིན་པ་དོན་གཉིས་སྒྲུབ་པའི་དོན་གཉིས་དེ་ཆགས་སྡང། དེ་ག་སོགས་རུ་ཕུད་ཀའི་དགྲ་འདུལ་གཉེན་སྐྱོང་བྱེད་ཕྱོགས་དེ་ནི་དོན་གཉིས་སྒྲུབ་ཟེར་བཤད་འདུག་ག། དེ་ང་རྣ་བར་འགྲོ་གི་མི་འདུག་བྱས་དེ་འདྲ་ཡིན་དུས་ས་ནས་གང་ལྟར་ཨེ་ནི། ཨ་རིག་གིས་བཤད་དེ་ད་ཅིག་ཆགས་སྡང་ལམ་དུ་བྱེད་ཡ་ཟེར་མཁན་དེ་ཡང་ཁོ་རང་རྩ་རླུང་ཐིག་ལེའི་ཉམས་ལེན་གྱི་ཤུགས་ཆེན་པོ་ཞིག་ཡོད་པ་བྱས་ནས་ཅིག་དེ་འདྲའི་གི་ཐོག་ནས་ཨེ་ནི་སྔགས་ཀྱི་འདོད་ཡོན་ལམ་བྱེད་ཟེར་དེ་བཤད་གི་ཡོད་རེད་མ་གཏོགས་སྤྱི་ཡོངས་ཀྱི་ནི་གོ་ག་སུ་རེད།